གངས་ལྗོངས་ཕྱི་ནང་གི་གསན་མཁན་ལྷན་རྒྱས་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བཅུ་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པ་རེད། དེ་རིང་གི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར།

སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་སོག་ཡུལ་གྱི་དད་ལྡན་པ་ཁག་ཅིག་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཚེས་བཅུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་གོང་ས་མཆོག་གིས་སོག་པོའི་དགེ་བཤེས་ལྷ་རམས་པ་གཉིས་དང་དཀའ་བཅུ་པ་བཞི་བཅས་སོག་ཡུལ་ནས་ཕེབས་པའི་དད་ལྡན་པ་ཁག་ཅིག་ལ་ཐུགས་བརྩེ་ཆེན་པོས་མཇལ་ཁ་དང་བཀའ་སློབ་སྩལ་བའི་ནང་དུ་ནང་པའི་གཞུང་ལུགས་ཁག་ལ་སློབ་གཉེར་བྱེད་རྒྱུ་གལ་ཆེར་ཡིན་པ་བཀའ་གནང་ཞིང་སོག་པོའི་དགེ་བཤེས་དངོས་གྲུབ་ཚོགས་གཉིས་ལགས་ནི་གང་ཉིད་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་བཀའ་སྩལ་ཡོད་ཀི། དགེ་རྒན་དངོས་གྲུབ་ཚོགས་གཉིས་སོག་པོ་རེད་ད། དཔེ་བཀའ་དྲིན་ཆེན་པོ་ཡིན། དཔེ་བཀའ་དྲིན་ཆེན་པོ་ཡིན། སྙིང་རྗེ། ནོར་བུ་གླིང་ཁ་ནས་ང་བྲོས་ཡ། གཏན་འཁེལ་དུས་ཙམ་ནས་དངོས་གྲུབ་ཚོགས་གཉིས་ངས་ལན་སྤྲད་པ་ཡིན། ད་ང་བྲོས་ཡ་ཡིན། ད་སེ་ར་ཡ་ཐད། ཨེ་ད་སོ་སོའི་ལས་རེད་བ། ཨེ་ནོར་བུ་གླིང་ཁ་ལས་རེད། རྒན་དངོས་གྲུབ་ཚོགས་གཉིས་དཔེ་བཀའ་དྲིན་ཆེན་པོ་ཡིན། སོག་པོ་དགེ་བཤེས་ལྷ་རམས་པ་བློ་བཟང་ཆོས་གྲགས་ལགས་ནི་སྤྱི་ལོ་ཉིས་སྟོང་ཐམ་པ་ལོར་སོག་པོ་ནས་རྒྱ་གར་ལ་ཕེབས་ཏེ་ད་བར་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་རྒྱ་ཆེར་མཛད་དེ་ཉེ་ལམ་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་ཡོད་པ་དང། ཁོང་གིས་གོང་ས་མཆོག་གི་ཐུགས་དགོངས་བཞིན་ང་དང་ང་འདྲ་བའི་སོག་པོ་དགེ་བཤེས་ཚོས་གདན་ས་ཁག་ཏུ་སློབ་གཉེར་རྒྱ་ཆེར་གནང་བའི་རྗེས་སུ་ཕྱིར་སོག་ཡུལ་དུ་ལོག་ནས་སངས་རྒྱས་ཀྱི་བསྟན་པ་དར་སྤེལ་གྱི་ཐོག་ལ་ཞབས་འདེགས་བསྒྲུབ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས

བོད་རང་སྐྱོང་ལྗོངས་སྲིད་གཞུང་གི་གཙོ་འཛིན་གཞོན་པ་ཞུས་ཀྲི་ཐའོ་ཟེར་བས། ཕྱི་རྒྱལ་གྱི་ལས་འགུལ་བ་ཚོས་གཏན་འཇགས་སློབ་གྲྭའི་ལམ་ལུགས་ཞེས་བོད་ནང་གི་བྱིས་པ་ཚོ་ཁོང་ཚོའི་ཕ་མ་དང་བོད་པའི་སྤྱི་ཚོགས་དང་ཁ་བྲལ་གྱི་ཡོད་པ་བརྗོད་ཀྱི་ཡོད་པའི་གནད་དོན་དེའི་ཐད་ངོས་ལེན་མེད་པའི་ཚུལ་དུ་རྒྱ་ནག་གི་ས་ཆ་ཁུག་ཀྱོག་གི་བྱིས་པ་ཚོའི་ཤེས་ཡོན་ཡར་རྒྱས་གཏོང་ཆེད་སློབ་གྲྭ་གསར་འཛུགས་བྱས་ཡོད་པ་བརྗོད་ཡོད་སྐོར་ཨེ་ཕེ་གསར་ལས་ཁང་གིས་རྒྱ་ནག་གི་རྒྱལ་ས་པེ་ཅིན་ནས་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་ཡོད་ཀི་ཡང་ཁོང་གིས་བོད་ཀྱི་བྱིས་པ་རྣམས་གཏན་འཇགས་སློབ་གྲྭའི་ནང་བཙན་ཤེད་ཀྱིས་གཏོང་གི་ཡོད་ལུགས་བརྗོད་པ་དེ་ནི་བསམ་བཞིན་དུ་ནག་པོ་བཟོ་ཐབས་དང་དམིགས་ཡུལ་ངེས་ཅན་ཞིག་ཡོད་པ་རེད་ཅེས་གསར་འགོད་ལྷན་ཚོགས་ཤིག་གི་ཐོག་རྒྱ་ནག་སྲིད་གཞུང་གིས་བོད་ནང་སྲིད་ཇུས་འཛིན་ཕྱོགས་སྐོར་གྱི་གཞུང་འབྲེལ་སྙན་ཐོ་ཞིག་འགྲེམས་སྤེལ་གནང་སྐབས་བརྗོད་ཡོད་པ་རེད་བོད་ནང་བཅའ་སྡོད་སློབ་གྲྭ་མང་བོ་བཙུགས་པ་དེས

སྒྲུབ་བྱེད་རྫུན་མ་བཟོ། འདི་ཡི་ངོ་བོ། གོང་ཞུས་རྒྱ་ནག་གི་དབྱིན་ཡིག་ཐོག་ཏུ་གནས་ཚུལ་སྤེལ་བའི་སྐོར་བཀོད་པ་དེའི་ནང་བོད་ཅེས་པའི་ཐ་སྙད་ཀྱི་ཚབ་ཏུ་རྒྱ་ནག་གི་ཐ་སྙད་ལ་ཞི་ཙང་ཟེར་བ་དེ་བཀོལ་སྤྱོད་བྱེད་བཞིན་ཡོད་པ་དང་རྒྱ་ནག་གི་ཡིག་ཆ་ནང་དུ་ལྷག་པར་དབྱིན་ཡིག་གི་ཡིག་ཆའི་ནང་བོད་ཅེས་པའི་མིང་གི་ཚབ་ཏུ་རྒྱ་ནག་གི་ཐ་སྙད་ཞི་ཙང་ཟེར་བ་དེ་བེད་སྤྱོད་ཤུགས་ཆེ་རུ་འགྲོ་བཞིན་ཡོད་པ་ཨེ་ཕེ་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་ཀི། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨེ་ཤི་ཡའི་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ཆེས་མཐོའི་ལྷན་ཚོགས་སུ་ངོ་བཅར་བྱས་ཏེ་ཚེས་བཅུ་བདུན་ཉིན་ཕྱིར་འགྲོ་བའི་སྐབས་སུ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་ས་གནས་བོད་གཞོན་ནུ་ལྷན་ཚོགས་བཅས་ཀྱི་ཚོགས་མི་མང་བོ་ཞིག་ཁུལ་དེར་བསྐྱོད་དེ་བོད་མིའི་མངོན་འདོད་དང་བོད་ཀྱི་དར་ཆ་ཕྱར་བར་རྒྱ་མི་ལས་འགུལ་བ་མང་བོ་ཞིག་སླེབས་ཏེ་བཀག་སྡོམ་བྱས་ཡོད་པ་རེད། ས་གནས་སུ་བོད་རང་བཙན་སློབ་ཕྲུག་ཚོགས་པའི་དབུས་ཚོགས་གཙོ་པད་མ་སྒྲོལ་མ་ལགས་ཀྱིས་སྣེ་ཁྲིད་འོག་བོད་མི་རྣམས་ལས་འགུལ་གནང་ཡུལ་གྱི་ས་ཚིགས་འཚོལ་ཞིབ་བྱེད་པའི་སྐབས་སུ་རྒྱ་མི་ལས་འགུལ་བ་དང་ཁོང་གི་ཚོད་དཔག་བྱེད་པ་ལ་རྒྱ་ནག་གིས་རིན་དངུལ་སྤྲད་པའི་མི་མང་བོ་ཞིག་སླེབས་ཏེ་བོད་མི་ཚོའི་ངོ་རྒོལ་གྱི་རྣམ་པ་མི་མངོན་པ་བཟོ་ཐབས་བྱེད་ཀྱི་ཡོད་པ་གསུངས་ཡོད་ཁུ། འདས་པའི་ཉིན་ཤས་རིང་བོད་དོན་ལས་འགུལ་བ་བུད་མེད་གཞོན་སྐྱེས་ཁག་ཅིག་གིས་ཞི་ཅིན་ཕིང་ཡོང་སའི་མགྲོན་ཁང་གི་མདུན་དུ་འཕྲེད་དར་འཕྱར་བ་དང་དབང་ཆ་སྒེར་འཛིན་པ་ཞི་ཅིན་ཕིང་གི་དུས་ཡུན་རྫོགས་ཟིན་བོད་རང་བཙན་ཞེས་པའི་འཕྲེད་དར་འཕྱར་བ་འདི་རྒྱལ་སྤྱིའི་བརྒྱུད་ལམ་ཁག་གིས་དོ་སྣང་ཆེན་པོ་གནང་ཡོད་ཀྱང་ལས་འགུལ་གནང་ཟིན་པའི་རྗེས་སུ་ཡིན་ཡང་རྒྱ་མི་ཁག་ཅིག་གིས་རྗེས་འདེད་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་ཁུ་ད་རེས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་རིར་འབྱོར་བའི་ཚོགས་འདུའི་དུས་ཐོག་ཨ་རིའི་སྲིད་འཛིན་ཇོ་བྷ་དྲན་གྱིས་རྒྱ་ནག་གཞུང་གིས་བོད་དང་ཤར་ཏུ་ཁི་སི་ཐན་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་བརྡབ་གསིགས་སུ་བཏང་བའི་ཐད་ཐུགས་འཚབ་ཡོད་པ་བརྗོད་ཡོད་པ་རེད།

ཨོ་སི་ཁྲེ་ལི་ཡ་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གྱི་སྐོར་གླེང་སློང་ཤུགས་ཆེར་གནང་ཐབས་ཀྱི་སྐུལ་མ་གཏོང་གི་ཡིན་ཞེས་གསལ་སྟོན་གནང་ཡོད་སྐད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་ཕྱོགས་བསྐྱོད་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་བཞི་ནས་ཨོ་སི་ཁྲེ་ལི་ཡ་གི་ནང་འབྱོར་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་དྲུག་གི་ཉི་མ་ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་སུ་གཟིགས་སྐོར་དང་འབྲེལ། ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ལ་བོད་ནང་གི་ཛ་དྲག་གནས་སྟངས་ཀྱི་སྐོར་ངོ་སྤྲོད་གནང་སྐབས། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཌོན་ལགས་ཀྱང་ཆེད་བཅར་གནང་ཡོད་པ་མ་ཟད།

ཁྱད་པར་བོད་དོན་གྱི་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་དགོས་པ། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་སོ་སོའི་གཞུང་ལ་ཡར་ཞུ་དང་འབད་བརྩོན་གྱི་ཆོད་སེམས་བརྟན་པོ་ཡོད་ཅེས་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེས་ལགས་ནས་གསུངས་བ་གི་སྐོར་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཤི་ཡ་ནང་གི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནས་ཀྱང། ཨོ་སི་ཁྲེ་ལི་ཡ་གི་རྒྱལ་ས་ཁཱན་བི་ར་གི་ནང་དུ་བོད་མིའི་སྒྲིག་འཛུགས་ཀྱིས་བོད་མི་གཞོན་སྐྱེས་ལྔ་བཅུ་བརྒལ་བར

ལ་རིགས་ཁོ་རང་གི་ཉམས་མྱོང་འགྲོ་བ་དེ་མང་ཚོགས་གསུངས་པ་རེད། ད་ནི་ད་ཨོ་སི་ཁྲེ་ལི་ཡ་གི་དཔེ་མཚོན་འགྲོ་བ་ཤ་སྟག་ནང་བཞིན་གྱི་ཁོ་རང་སྤུས་ཀའི་བོད་པའི་འཐབ་རྩོད་སྒང་ལ་ཡག་གང་ཐུབ་ཅི་ཐུབ་མུ་མཐུད་ནས་བྱེད་ཀྱི་ཡིན་ཟེར་བཀའ་མོལ་འདི་བྱས། ནོར་འཛིན་སྒྲོལ་མ་ལགས་ཀྱིས་གཙོ་བོ་འགྲོ་བ་དེ་དེ་བི་ཊེག་དེ་གི་གནས་སྟངས་ཀྱི་ཐོག་ནས་ཨ་ནེ་ཡང་གཅིག་གིས་ང་ཚོ་བོད་པའི་གི་འཐབ་རྩོད་སྒང་ལ་ཡག་གོམ་པ་རྒྱག་ཡ་གི་དེ་འདྲའི་སྒང་ལ་བཀའ་མོལ་གནང་སོང་ཨ།
ཨོ་སི་ཁྲེ་ལི་ཡ་གི་ནང་གི་གྲོང་ཁྱེར་སི་ཏི་ནི་དང་རྒྱལ་ས་ཁན་པི་ར་མངའ་ཁུལ་གྱི་བོད་རིགས་ཚོགས་པ་གི་འགན་ཡོད་མི་སྣ་ཚོར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཐུག་འཕྲད་བཀའ་མོལ་གནང་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡ་གི་གསང་བའི་ལས་དོན་དང་བདེ་འཇགས་ཀྱི་ཆེད་ལ་བཙུགས་པ་གི་གྲོས་ཚོགས་ཀྱི་ཚོགས་ཆུང་གི་ཚོགས་གཙོ་ཕི་ཏར་ཁ་ལིལ་ལགས་ལའང་མཇལ་འཕྲད་དུ་བཀའ་མོལ་གནང་ཡོད་པ་དང། རིམ་པས་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་གྱི་ཆེད་དུ་ནིའུ་ཟི་ལན་ཌི་རྒྱལ་ཁབ་ཀྱི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན།

ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དབུས་ཁུལ་གྱི་མཉམ་ལས་དཔལ་འབྱོར་གླེང་སྟེགས་ཀྱི་ཆེས་མཐོའི་ཚོགས་འདུའི་སྐབས་དང་བསྟུན་ནས་སྲིད་འཛིན་བྷའི་ཏིན་མཆོག་ནས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་ཀྱི་སྐོར་གྱི་གནས་ཚུལ་ཁག་ཕོ་བྲང་དཀར་པོའི་དྲ་ཚིགས་ཐོག་བཀོད་པའི་ནང་སྲིད་འཛིན་བྷའི་ཏིན་མཆོག་གིས་འཇིག་རྟེན་ཀུན་ཁྱབ་ཀྱི་འགྲོ་བ་མིའི་ཐོབ་ཐང་གི་གལ་ཆེན་རང་བཞིན་གསལ་སྟོན་གནང་བ་དང་ཆབས་ཅིག་འགན་འཁྲི་ཡོད་པའི་ཡུལ་གྲུ་ཁག་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་དགོས་པའི་སྐོར་དང་དེ་བཞིན་དུ་སྲིད་འཛིན་གྱི་ངོས་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི

སྲིད་འཛིན་བྷའི་ཏིན་གྱི་ངོས་ནས་ཉིས་སྟོང་ཉི་ཤུ་ཐམ་པ་གི་ལོ་གི་སྲིད་འཛིན་འོས་བསྡུ་གི་ལས་འགུལ་གྱི་ནང་ལ་ཁས་ལེན་གནང་བ་བཞིན་པེ་ཅིང་གི་ཕྱོགས་ལ་བོད་མིའི་སྐུ་ཚབ་དང་མཉམ་དུ་ཐད་ཀར་གྲོས་མོལ་གནང་རྒྱུར་གནོན་ཤུགས་སྤྲོད་དགོས་པ། དེ་བཞིན་དུ་ཨ་མི་རི་ཀའི་བོད་དོན་སྲིད་བྱུས་ཀྱི་ཁྲིམས་གཞི་ཉིས་སྟོང་གཉིས་ཀྱི་ནང་སྲིད་འཛིན་དང་ཕྱི་འབྲེལ་དྲུང་ཆེ་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གོང་ས་ཏཱ་ལའི་བླ་མ་དང་ཡང་ན་ཁོང་གི་སྐུ་ཚབ་དང་ལྷན་དུ་བོད་དོན་དཀའ་རྙོག་སེལ་རྒྱུ་གི་ཆེད་དུ་གྲོས་མོལ་གྱི་ལམ་ནས་ཐག་གཅོད་ཡོང་ཐབས་སུ་སྐུལ་འདེད་གནང་དགོས་པའི་སྐོར་དགོས་འདུན་བཏོན་ཡོད་པ་ལུང་འདྲེན་བྱས་ཡོད་པའི་ཕྱིར། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་མི་གྲངས་ཉིས་སྟོང་ཙམ་ཞིག་གི་མཚན་རྟགས་འཁོད་པའི་ཞུ་སྙན་ཞིག་ཕོ་བྲང་དཀར་པོ་ལ་ཕུལ་བ་བརྒྱུད། ཐེངས་འདིའི་ཐུག་འཕྲད་ཀྱི་སྐབས་ལ་སྲིད་འཛིན་བྷའི་ཏིན་གྱིས་ཞི་ཅིན་ཕིང་དང་ལྷན་དུ་བོད་ཀྱི་གནད་དོན་གླེང་སློང་གནང་དགོས་པའི་དགོས་འདུན་བཏོན་ཡོད་པ་བཞིན་དེའི་ཐད་ལ་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་དཔྱད་བརྗོད་པ་ལྷ་སྡེ་གནམ་ལོ་ཡག་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་གིས། ད་བར་སྐབས་འདི་མོ

ལུགས་ཀྱི་ཤེས་སྒོ་ནི་གཅིག་པ་རེད། ཨ་རི་དང་རྒྱ་ནག་གཉིས་ཀྱི་རྩ་བ་ཉིད་ནས་ཕྱོགས་གཅིག་ལ་ཡོང་སྲིད་པ་མ་རེད། རྒྱུ་མཚན་ཞིག་ལ་ན། ཨ་རི་རང་དབང་གི་རྒྱལ་ཁབ་ཅིག་རེད། རྒྱ་ནག་གི་མགི་ན་བཀའ་ཡི་ཧི་གན་དེ་གཅིག་སྡུད་དབང་ཆ་གཅིག་སྡུད་གི་མགི་ན་ད་ཨ་རི་ལ་དགའ་དུ་འཇོག་འོས་ཡ་དང་མོ་གི་དམངས་གཙོ་དུ་མག་པར་བ་ཡི་ཨུ་ཆོ་མགི་ན་དམངས་གཙོ་དུ་མེད་པར་གཏོང་ཡ་ལ་བརྩི་རྒྱག་གི་བ་རེད་དེ་རྒྱུ་མཚན་གི་མགི་ན་འདི་ཡོང་ཡ་ཅིག་མ་རེད།

གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་སྟག་ལྷ་རྒྱལ་ཡིན་ད་གཞུག་ནས་མུ་མཐུད་ནས་གསར་འགྱུར་བཤད་ཀྱི། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཨ་རིའི་ཚོང་ལས་འགོ་ཁྲིད་ཁག་ཅིག་དགོང་ཟས་ལ་རོལ་སའི་ཧའེ་ཐེ་མགྲོན་ཁང་གི་མདུན་དུ་ངོ་རྒོལ་ལས་འགུལ་སྤེལ་མཁན་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཚོའི་ངོ་རྒོལ་གྱི་འཕྲེད་དར་དྲག་ཆས་མ་སྤྲས་པའི་རྒྱ་ནག་གི་ཉེན་རྟོག་པས་འཕྲོག་ཡོད་པ་མ་ཟད་ཁོང་ཚོར་ཉེས་རྡུང་དང་རྗེས་འདེད་བཏང་སྟེ་འཇིགས་སྐུལ་བྱས་ཡོད་པ་རེད། དེ་ཡང་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ཉིན་གྱི་དགོང་དྲོར་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཨ་རིའི་ཐར་མོ་ཧྥི་ཤར་ཚོང་ལས་ཁང་གི་འགན་འཛིན་གྱིས་གཙོས་པའི་ཨ་རིའི་ཚོང་ལས་འགོ་ཁྲིད་ཁག་ཅིག་སན་ཧྥི་རན་སི་སྐོ་གྲོང་ཁྱེར་གྱི་ཧའེ་ཐེ་མགྲོན་ཁང་དུ་དགོང་ཟས་ལ་འཛོམས་པའི་སྐབས་སུ་བོད་རང་བཙན་ལས་འགུལ་ཚོགས་པའི་ཚོགས་མི་ཚེ་ལྷ་ཚོགས་བཟང་ལགས་མགྲོན་ཁང་མདུན་གྱི་རྒྱལ་དར་བསྒྲེངས་སའི་དར་སྡོང་སྟེང་འཛེགས་ནས་བོད་ཀྱི་རྒྱལ་དར་འཕྱར་ཏེ་ངོ་རྒོལ་ལས་འགུལ་ཆུ་ཚོད་ལྔ་ལྷག་གི་རིང་སྤེལ་ཡོད་པ་རེད།

ཁོ་རང་བདེ་པོ་རེད། དང་པོ་ཁོ་རང་ཡར་འཛེག་དུས་ནས་དམ་བཅའ་ཅིག་བཞག་པ་རེད་དམ་བཅའ་དེ་ག་རེ་རེད་ཟེར་ནས་ཞུས་པ་ཡིན་ན་ཞི་ཅིན་ཕིང་བུའུ་ལི་ཡཱ་སླེབས་སླེབས་བར་དུ་མར་འབབ་ཀྱི་མེད་ཟེར་ནས་མོ་རང་གིས་དེ་དམ་བཅའ་བཞག་པ་རེད། མོ་རང་མར་བབས་དུས་སྐབས་ལ་ཡང་ཉེན་རྟོག་པ་གིས་ང་ཚོ་ལ་ག་རེ་གཅིག་བྱས་མ་སོང། ཚེ་ལྷ་ལ། ང་ང་ཚོ་ཆུ་རང་བྱ་བོད་པའི་ངོ་རྒོལ་རྒྱབ་ས་ཡར་བསྐྱལ་སོང།
དེ་བཞིན་འཆི་མེད་ལྷ་མོ་ལགས་དང་རོགས་པ་ན་གཞོན་གསུམ་བཅས་ཀྱིས་མགྲོན་ཁང་གི་ཁ་སྤྲོད་ཀྱི་ཐོག་ས་བཞི་པ་ནས་ངོ་རྒོལ་གྱི་འཕྲེད་དར་འཕྱར་བའི་སྐབས་རྒྱ་མིའི་ཉེན་རྟོག་པས་འཕྲེད་དར་འཕྲོག་པ་མ་ཟད་ཉེས་རྡུང་ཡང་བཏང་འདུག།
དེ་རྗེས་འཆི་མེད་ལྷ་མོ་དང་ལས་འགུལ་བ་གསུམ་བཅས་ཀྱིས་མགྲོན་ཁང་ཁ་གཏད་ཀྱི་ཐོག་བརྩེགས་བཞི་པ་ནས་ཞི་ཅིན་ཕིང་གི་དུས་ཡུན་རྫོགས་པ་རེད་བོད་རང་བཙན་ཞེས་འཕྲེད་དར་འཕྱར་སྐབས་རྒྱ་ནག་གི་ཉེན་རྟོག་པས་འཕྲོག་པ་མ་ཟད་ཁོང་ཚོར་ཉེས་རྡུང་བཏང་ཡོད་པ་རེད། ཁོང་རྣམས་ཀྱིས་མགྲོན་ཁང་མདུན་དུ་ལས་འགུལ་སྤེལ་བའི་རྗེས་ངོ་རྒོལ་དུ་སླེབས་པའི་བོད་མི་སྤྱི་ཡོངས་སར་བསྐྱོད་པའི་ལམ་དུ་རྒྱ་ནག་གི་ཉེན་རྟོག་པས་རྗེས་འདེད་བཏང་སྟེ་ཉེས་རྡུང་བཏང་བས་མ་ཚད། ངོ་རྒོལ་ལས་འགུལ་ཚར་ནས་ཁོང་ཚོ་སྡོད་སར་ལོག་པའི་སྐབས་སུ་རྗེས་འདེད་བཏང་སྟེ་འཇིགས་སྐུལ་བྱས་རྐྱེན་ཁོང་ཚོ་ལམ་ཁ་གཞན་བརྒྱུད་ནས་ལོག་དགོས་བྱུང་ཡོད་པ་རེད། ད་རེས་ཧྭ་ཨེར་ཁྲི་མགྲོན་ཁང་མདུན་ནས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་ལས་འགུལ་སྤེལ་མཁན་བོད་མི་བརྒྱ་ལྷག་འཛོམས་ཡོད་ཀྱང་མགྲོན་ཁང་ཉེ་འཁོར་ལ་བཏང་མེད་པ་རེད། ཡིན་ན་ཡང་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་བོད་མི་གཞོན་སྐྱེས་བཞི་མགྲོན་ཁང་གི་མདུན་དུ་སོང་ནས་ལས་འགུལ་སྤེལ་ཐུབ་པ་དེ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་མང་པོའི་ནང་ཐོན་ཡོད་པ་རེད། བལ་ཡུལ་གྱི་ནང་དུ་སྤྱི་ཚོགས་བདེ་འཇགས་ལ་ཤུགས་རྐྱེན་ངན་པ་མི་ཐེབས་པའི་ཆེད་དུ་བལ་ཡུལ་གཞུང་གིས་རྒྱ་ནག་གི་སྤྱི་ཚོགས་སྨྱན་སྦྱོར་འདར་དབྱངས་བཀག་སྡོམ་བྱས་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཉེ་ཆར་བལ་ཡུལ་གཞུང་གི་ལྷན་ཁང་ཁག་ལྷན་འཛོམས་ཀྱི་སར་གྲོས་བསྡུར་བྱུང་བ་གཞིར་བཟུང་གིས་བལ་ཡུལ་གྱི་དྲིལ་བསྒྲགས་དང་འབྲེལ་མཐུད་བློན་ཆེན་རེ་ཁཱ་ཤར་མ་ལགས་ཀྱིས་བལ་ཡུལ་ནང་རྒྱ་ནག་ནས་བཟོས་པའི་སྤྱི་ཚོགས་སྨྱན་སྦྱོར་ཏོའུ་ཡིན་ནམ་འདར་དབྱངས་ཀྱིས་འཁོན་འཛིན་སོགས་ཀྱི་ནང་དོན་ལྡན་པའི་སྤྱི་ཚོགས་བདེ་འཇགས་ལ་ཤུགས་རྐྱེན་ངན་པ་ཐེབས་རྒྱུའི་ཉེན་ཁ་ཡོད་པར་བརྟེན་བལ་ཡུལ་གཞུང་གིས་སྤྱི་ཚོགས་སྨྱན་སྦྱོར་འདར་དབྱངས་ཀྱིས་སྤྱི་ཚོགས་འཆམ་མཐུན་ལ་གནོད་པའི་རིགས་ཕྱིར་འཐེན་བྱེད་དགོས་པའི་རེ་འདུན་བཏོན་ཡང་དོ་བདག་གིས་དེར་ཡ་ལན་མ་བྱས་པར་བརྟེན་རྒྱ་ནག་གཞུང་གི་འདར་དབྱངས་བལ་ཡུལ་གྱི་ནང་དུ་བེད་སྤྱོད་གཏོང་མི་ཆོག་པར་བཀག་སྡོམ་བྱེད་རྒྱུའི་ཐག་གཅོད་བྱུང་ཡོད་སྐོར་རྒྱལ་སྤྱི་དང་བལ་ཡུལ་རྒྱལ་ནང་གི་གསར་འགྱུར་སྨྱན་སྦྱོར་གྱིས་གནས་ཚུལ་སྤེལ་བ་ལྟར། བལ་ཡུལ་འགྲོ་བ་མིའི་ཐོབ་ཐང་ཧུ་རོན་ཚོགས་པའི་ཚོགས་གཞོན་བཟང་པོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་སོང། བོད་དོན་ལས་འགུལ་ལྟེ་གནས་ཁང་གི་ཆེད་ལས་རིག་པའི་འགན་འཛིན་དང་བོད་མི་མང་སྤྱི་འཐུས་བློ་བཟང་རྒྱ་མཚོ་སྲིད་ཐར་ཉིད་ཀྱིས་འཛམ་གླིང་རྒྱལ་ཁབ་ཁག་གི་ནང་གཞུང་གིས་དྲ་རྒྱའི་ཐོག་སྟངས་འཛིན་བྱ་རྒྱུ་ཁག་པོ་ཡོད་པ་དེ་ནི་སྤྱི་མཚུངས་ཤིག་ཡིན། ད་ལན་བལ་ཡུལ་གྱི་ནང་དུ་འདར་དབྱངས་བཀག་སྡོམ་བྱས་པ་དེས་བལ་ཡུལ་དང་རྒྱ་ནག་གཞུང་གཉིས་བར་གྱི་འབྲེལ་བའི་འགྱུར་ལྡོག་གི་ཐད་དོགས་འདྲི་ཆེན་པོ་ཞིག་ཆགས་ཡོད་ཅེས་གསུངས་ཡོད་པ་རེད། ཉི་འོང་དང་རྒྱ་ནག་གཉིས་ཀས་དགེ་མཚན་ཅན་གྱི་འབྲེལ་བ་འཛུགས་རྒྱུར་མོས་མཐུན་བྱུང་ཡོད་ན་ཡང་མཚོ་ནང་གི་ཐོན་རྫས་དང་འབྲེལ་བའི་རྩོད་གཞིའི་ཐད་ནས་ཁས་ལེན་མག་གེ་མོག་གེ་ཞིག་མ་གཏོགས་བྱས་མེད་པ་རེད། དེ་ཡང་ཨེ་ཕི་གསར་ལས་ཁང་གིས་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་ཉིན་ཉི་འོང་གི་རྒྱལ་ས་ཁྲོ་ཁྱོ་ནས་སྤེལ་བའི་གནས་ཚུལ་ནང་ཨ་རིའི་སན་ཧྥི་རན་སི་སྐོ་གྲོང་ཁྱེར་དུ་སྤེལ་བཞིན་པའི་ཨེ་ཞི་ཡ་ཞི་བདེ་རྒྱ་མཚོ་དང་དཔལ་འབྱོར་མཉམ་འབྲེལ་ཆེས་མཐོའི་ལྷན་ཚོགས་ཀྱི་ཞོར་དུ། ཉི་ཧོང་གི་སྲིད་འཛིན་ཧྥོ་མེ་ཨོ་ཁེ་ཤི་ད་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གི་མཇལ་འཕྲད་བཀའ་མོལ་བྱུང་ཡོད་པ་དང་དེའི་ཆུ་ཚོད་སྐར་མ་དྲུག་ཅུ་རེ་ལྔ་གི་རྗེས་སུ་སྲིད་འཛིན་ཧྥོ་མེ་ཨོ་ཁེ་ཤི་ད་ཡིས་གསར་འགོད་པར་ཚོགས་འདུ་དང་གྲོས་མོལ་གྱི་ལམ་ནས་དགེ་མཚན་རང་བཞིན་ཅན་གྱི་རྣམ་པས་ཕན་ཚུན་བར་གྱི་རྩོད་པ་སེལ་ཐབས་བྱེད་རྒྱུར་ང་ཚོ་ཕྱོགས་གཉིས་ཀ་མོས་མཐུན་བྱུང་ཡོད། རྒྱ་ནག་གཞུང་གིས་ད་ལོར་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་ནས་ཉི་ཧོང་གི་ཧྥུ་ཀུ་ཤི་མ་རྡུལ་ཕྲན་གློག་ཁང་གི་རྡུལ་ཕྲན་ཆུ་ཉོག་རྒྱ་མཚོའི་ནང་གཤོ་བར་རྐྱེན་བྱས་ཏེ་ཉི་ཧོང་གི་མཚོ་ནང་གི་ཐོན་རྫས་རིགས་ཉོ་རྒྱུ་བཀག་སྡོམ་བྱེད་པའི་བཀའ་རྒྱ་དེ་འཕྲལ་མར་ཕྱིར་འཐེན་བྱེད་དགོས་པའི་དགོས་འདུན་བཏོན་ཡོད་ཚུལ་གནས་ཚུལ་ནང་བཀོད་ཡོད་ཀི། རྒྱལ་སྤྱིའི་རྡུལ་ཕྲན་ནུས་པའི་སྒྲིག་འཛུགས་ཀྱིས་ཉི་ཧོང་གིས་རྒྱ་མཚོའི་ནང་གཤོ་བའི་རྡུལ་ཕྲན་ཆུ་ཉོག་དེས་ཁོར་ཡུག་དང་བདེ་འཇགས་ལ་གནོད་པ་མེད་པ་བརྟག་ཞིབ་ཀྱི་རྗེས་གསལ་བཤད་གནང་ཡོད་པ་རེད། རྒྱ་ནག་གཞུང་འབྲེལ་སྨྱན་བྱད་ཁག་གིས་ཀྱང་རྒྱ་ནག་དང་ཉི་ཧོང་གཉིས་ཀྱིས་དགེ་མཚན་རང་བཞིན་ཅན་གྱི་འབྲེལ་མོལ་བརྒྱུད་ནས་ཧྥུ་ཀུ་ཤི་མའི་རྡུལ་ཕྲན་ཆུ་ཉོག་གི་གནད་དོན་ཐག་གཅོད་བྱེད་རྒྱུ་ཡིན་ལུགས་བཤད་ཡོད་ཀི། ཉི་ཧོང་ནང་སྲིད་བློན་ཆེན་གྱིས་ཉི་ཧོང་དང་རྒྱ་ནག་གི་དབུ་ཁྲིད་བར་གྱི་མཇལ་མོལ་དེར་དོན་སྙིང་ཆེན་པོ་ཡོད་རྒྱུ་མཚན་ནི་ཧྥོ་མེའོ་ཁེ་ཤི་ད་དང་ཞི་ཅིན་ཕིན་གཉིས་ཀྱིས་རྒྱ་ཆེ་ས་ནས་དགེ་མཚན་ཅན་དང་བརྟན་ལྷིང་གི་འབྲེལ་བ་ཞིག་བསྐྲུན་རྒྱུར་དམིགས་ཡུལ་ལ་བཞག་ཡོད་ཅེས་གདེང་འཇོག་བྱས་ཡོད་པ་རེད།

བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་གསུམ་ནས་ལྔ་བར་ཉིན་གྲངས་གསུམ་རིང་བཞུགས་སྒར་རྡ་རམ་ས་ལར་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་སུ་ཡོད་པའི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པས་གཙོ་སྐྱོང་བྱས་ཏེ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་གྱི་སྲིད་ཇུས་ལ་བསྐྱར་ཞིབ་ཀྱིས་སྲིད་ཇུས་གསར་བ་ཞིག་གཏན་འབེབས་གནང་རྒྱུ་སོགས་ཀྱི་ཆེད་དུ་འཚོགས་པའི་ཚོགས་འདུ་དེའི་ཐོག་འབྲེལ་ཡོད་འགན་འཁུར་གནང་མཁན་དང་དོ་སྣང་ཡོད་མཁན་སོགས་སྐྱེས་ཕོ་མོ་མི་གྲངས་དྲུག་ཅུ་ལྷག་མཉམ་ཞུགས་གནང་ཡོད་ཅིང་ཚོགས་འདུ་དེ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབུ་འབྱེད་དང་གསུང་བཤད་གནང་ཡོད་པ་རེད། ཚོགས་འདུ་དེའི་བརྒྱུད་ནས་བསམ་ཚུལ་ག་རེ་བྱུང་བ་དེ་དག་ཚང་མ་བློར་སྤུངས་པའི་ཐོག་ནས་ང་ཚོས་སྲིད་ཇུས་ཤིག་གཏན་འབེབས་བྱེད་ཐུབ་ཡ་ལ་ཡ་རེ་བ་རྒྱག་གི་ཡོད། སྲིད་སྐྱོང་མཆོག་གིས་ཚོགས་འདུ་དེའི་ཐོག་ཞུགས་མཁན་སྐྱེས་པ་སྐོར་ཞིག་ཡོད་པ་དེ་དག་ལ་གཟིགས་ཞོར་དུ་བུད་མེད་ཀྱི་ནུས་སྟོབས་འཕེལ་རྒྱས་གཏོང་མིན་དེ་སྐྱེས་པ་ཚོར་རག་ལས་པ་ཞིག་ཆགས་ཡོད། ཚོགས་འདུ་འདི་འདྲའི་ཐོག་སྐྱེས་པ་མང་པོ་ཞིག་གདན་འདྲེན་བྱས་ཏེ་གོ་རྟོགས་སྤེལ་རྒྱུ་གལ་ཆེན་ཡིན་ཞེས་གསུངས་ཡོད་པ་རེད།
བུད་མེད་ཀྱི་ནུས་སྟོབས་འཕེལ་བཅུག་དེ་མི་བཅུག་ཟེར་མཁན་ཚོ་སུ་ལ་ཐུག་གི་ཡོད་རེད་དེ་ཐུག་ས་དེ་བུ་ཆགས་ཀྱི་འདུག་ཨ། དེ་ཚོའི་ཚོགས་འདུ་ནང་དངོས་གནས་བཤད་ན་བུ་མང་ང་གདན་འདྲེན་ཞུ་དགོས་ཨེ་ཚོད་རེད། བུ་ཚོ་ལ་ཡང་སློབ་སྦྱོང་སྤྲད་ནས་བུད་མེད་ཀྱི་ནུས་སྟོབས་རང་བཞིན་གྱིས་འཕེལ་འགྲོ་ཨེ། གཟའ་འཁོར་སྔོན་མའི་བུད་མེད་ཀྱི་ལེ་ཚན་ནང་དུ་ཚོགས་འདུ་འདིའི་ཐོག་ཏུ་བོད་པའི་བུད་མེད་ཀྱི་ཐོབ་ཐང་དང་གནས་བབ་ཡར་རྒྱས་གཏོང་ཆེད་བརྗོད་གཞི་སྣ་མང་ཐོག་གྲོས་བསྡུར་དང་བསམ་ཚུལ་བསྡུ་ལེན་བྱས་པའི་བརྗོད་གཞི་གཙོ་གྲས། བུད་མེད་ཚོའི་འགོ་ཁྲིད་ཀྱི་ནུས་པ་སྐྱེད་སྲིང་བྱ་ཕྱོགས་དང་བུད་མེད་ཀྱི་འཕྲོད་བསྟེན་དང་མ་བུ་བདེ་སྲུང། དེ་བཞིན་བུ་དང་བུ་མོ་གཉིས་ལ་འདྲ་མཉམ་སྒོས་ཤེས་ཡོན་སློབ་གཉེར་གྱི་གོ་སྐབས་སྐྲུན་ཕྱོགས་སོགས་ཀྱི་ཐད་ཚོགས་འདུའི་ཐོག་བགྲོ་གླེང་དང་བསམ་ཚུལ་ཇི་བྱུང་སོགས་མཚམས་སྦྱོར་བྱས་ཟིན་པ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང་དུ་ཚོགས་འདུ་དེའི་སྟེང་གྲོས་བསྡུར་བྱེད་ཡུལ་གྱི་གྲོས་གཞི་གཙོ་བོ་སྟེ། སྤྱི་ཚོགས་ཁྲོད་བུ་མོ་དང་བུད་མེད་ཚོར་བཙན་གཡེམ་དང་རྩུབ་སྤྱོད་ཀྱི་བྱ་སྤྱོད་རིགས་ཀྱི་གནོད་འཚེ་འགོག་ཐབས་སྐོར་ལ་འབྲེལ་ཡོད་མི་སྣ་ཁག་ཅིག་ལ་བཅར་འདྲི་བྱས་ཡོད། ཚོགས་འདུའི་ཐོག་གནོད་འཚེ་དེ་རིགས་འགོག་ཐབས་བྱ་རྒྱུར་སྐྱེས་པ་གང་མང་མཉམ་ཞུགས་ཀྱིས་གོ་རྟོགས་སྤེལ་རྒྱུ་གལ་ཆེན་ཡིན་པ་དང་བཙན་གཡེམ་དང་རྩུབ་སྤྱོད་ཀྱི་གནོད་འཚེ་དེ་རིགས་བྱུང་ཚེ་གཞུང་སྒེར་ཚང་མས་མཉམ་རུབ་ཐོག་ལས་དོན་སྤེལ་དགོས་པའི་བསམ་ཚུལ་བྱུང་ཡོད་སྐོར་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པའི་ལས་འཆར་འགན་འཁུར་བ་བསྟན་འཛིན་ཚེ་བརྟན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་སྐབས་འགྲེལ་བརྗོད་གནང་སོང། གལ་ཆེ་ཤོས་ཀྱི་ད་ལྟ་ང་ཚོ་ཚོགས་ཆེན་ནང་ལོགས་ལ་བརྗོད་གཞི་གཅིག་དེ་བུད་མེད་དང་བུ་མོ་ལ་བཙན་གཡེམ་དང་རྩུབ་སྤྱོད་ཀྱི་བརྗོད་གཞི་དེའི་ཐོག་ལ་གྲོས་བསྡུར་བྱས་ཡོད་དུས། དེའི་ནང་ལོགས་ལ་བསམ་འཆར་ག་འདྲས་ལས་སླེབས་ན་ད་བུད་མེད་ནུས་སྟོབས་དང་ཡང་ད་ལྟ་བུད་མེད་ལ་ད་ལྟ་བཙན་གཡེམ་དང་རྩུབ་སྤྱོད་ཀྱི་དེ་འདྲས་ཀྱི་ཐོག་ལ་ད་ང་ཚོས་འགོག་ཐབས་བྱས་དང་ང་ཚོས་གདོང་ལེན་བྱས་རོགས་བྱེད་པ་ཡིན་ན། གལ་ཆེ་ཤོས་དེ་དང་པོ་དེ་ལ་ང་ཚོ་སྤྱི་ཚོགས་ནང་ལོགས་ཀྱི་སྐྱེས་པ་ཚོ་དང་བུ་ཚོ་དེ་འདྲས་ཀྱི་ཐོག་ལ་གོ་རྟོགས་དེ་གནད་དོན་དང་འབྲེལ་བའི་ཐོག་ནས་ང་ཚོས་ཀྱི་གྲོས་བསྡུར་བྱས་དེ་ཚོ་ནང་ལོགས་ལ་ཁོ་རང་ཚོ་མཉམ་ཞུགས་ལེན་དགོས་འདུག་ཁོ་རང་ཚོ་ལ་སྙོབ་ཐུབ་པ་བྱེད་དགོས་འདུག་ལབ་བྱོས་ར་དེ་འདྲས་ཀྱི་བསམ་ཚུལ་འདྲ་བོ་གཅིག་སླེབས་སོང་ར་དེ་འདྲས་དཀའ་ངལ་འཕྲད་པ་ཡིན་ན་ཞུ་གཏུག་བྱེད་ས་ག་པར་ཡོད་པ་ཡིན་ན་ལས་བྱེད་དང་ཚོགས་ཆུང་དང་ག་འདྲ་བོ་བཟོས་པ་ཡིན་དེ་ཚོ་ཚགས་ཚུད་པོ་བཟོ་དགོས་འདུག་ལབ་བྱོས་ར་འདི་མཉམ་དུ་ལ་ང་བོད་མིའི་སྒྲིག་འཛུགས་གཅིག་པོ་མེད་པ་བྱས། གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་ད་ང་ཚོས་རྒྱ་གར་རང་གི་ཁྲིམས་ཐོག་ནས་ག་འདྲ་བོ་ཅིག་གི་མཐུན་རྐྱེན་ཡོད་པ་ཡིན་ན་དེ་ཚང་མ་ཕར་ཚུར་མཉམ་རུབ་བྱས་ནས་ལས་ཀ་བྱེད་དེ་གལ་ཆེན་པོ་བྱོས་ར་དེ་འདྲ་བོ་བསམ་ཚུལ་འདྲ་བོ་ཅིག་སླེབས་སོང། ཡང་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་ཀྱིས་ད་ལྟའི་བོད་མིའི་སྤྱི་ཚོགས་ཁྲོད་དཀའ་ངལ་ཆེ་ཤོས་ཤིག་ནི་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་དང་འབྲེལ་བའི་ཁྲིམས་སྒྲིག་གི་གོ་རྟོགས་ལེགས་པོ་མེད་པའི་རྐྱེན་གྱིས་དཀའ་ངལ་དང་གནོད་འཚེ་ཕོག་ཡུལ་གང་ཟག་ཚོར་དྲང་བདེན་གྱི་ཐག་གཅོད་ཅིག་ཡོང་དཀའ་བའི་སྐོར་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་སྐབས་འགྲེལ་བརྗོད་གནང་སོང། འོ་དེ་ཚོ་ལ་ད་ངས་ཀྱི་དྲང་བདེན་གྱི་ཐོག་ནས་ཡོང་གི་མི་འདུག་ལབ་དགོས་དེ་ང་ཚོ་གི་ལམ་ལུགས་དེ་ཨ་ནི་དྲང་བདེན་ཐོག་ལ་འགྲོ་དགོས་ཞེས་བྱ་ཡའི་བརྗོད་ར་མཚམས་མཚམས་ལམ་ལུགས་དེ་ཁོ་རང་ཨ་ནི་དཔེ་བུ་སུ་རྟོག་པོ་དང་དེ་འདྲའི་རིགས་བྱེད་པ་ཡིན་ན་ཨ་ནི་གང་ཟག་དཀའ་ངལ་འཕྲད་དེ་ངས་དེ་སྲུང་སྐྱོབ་ལྡན་པ་ཅིག་ཚོར་གི་མེད་དུས་ཨ་ནི་དེ་གལ་ཆེན་པོ་ཆགས་ཡོད་རེད་དམིགས་བསལ་གྱི་ང་ཚོ་གི་སྤྱི་ཚོགས་དྲང་བདེན་གཅིག་བསྐྲུན་ཡས་དང། ཕོ་མོའི་དབྱེ་བ་གི་སྒང་ལ་དྲང་བདེན་གྱི་ནི་ལངས་ཕྱོགས་ཤིག་ལེན་ཡས་བྱོས་ར་བྱས་ཙང་ང་ཚོ་གི་མི་རེ་ངོ་རེ་གིས་ཁོ་ཚོའི་དཀའ་ངལ་འདི་ཚོ་ངོས་འཛིན་བྱས་དང་ཨ་ནི་ཁོ་ཚོའི་གི་དཀའ་ངལ་འདི་ཚོ་དཀའ་ངལ་ཆེ་རེད་ཆུང་བ་རེད་ལབ་ནས་ང་རང་ཚོ་སོ་སོའི་གི་གནས་བབ་ལ་བལྟས་ནས་ཕར་ཕྱོགས་འདི་ལ་བསམ་ཚུལ་སྤྲད་ཡས་དེ་འདྲའི་འདི་ཏག་ཏག་ཞིག་བསྡད་ཡོད་མ་རེད་ང་ཚོ་མཚམས་མཚམས་སྤྱི་ཚོགས་འགྲོ་སྟངས་ནང་ལ་བྱས་ཙང་ཕར་ཕྱོགས་གི་ཁོ་རང་ཚོའི་དཀའ་ངལ་ལ་གཞིར་བཞག་བྱས་རོགས་པ་བྱས་བྱས་ར་དེ་འདྲས་ཅིག་བྱེད་ཐུབ་པ་ཡིན་ན་ཨ་ནི་དངོས་གནས་ང་ཚོ་གི་ལམ་ལུགས་འདི་ཚད་ལྡན་དང་ཨ་ནི་དྲང་བདེན་གྱི་ལམ་ལུགས་ཤིག་ཆགས་ཡོད་རེད་ད་འདི་ཆགས་ཡ་ལ་ཁག་པོ་ཆགས་ཡོད་རེད་མཚམས་མཚམས་ཁ་ཅིག་ན་ན་ཨ་ནི་ང་ཚོ་གི་ད་མི་ཚང་མ་གི་དཀའ་ངལ་ལོག་ལ་བ་ལེགས་བར་བ། ཚེ་རིང་སྐྱིད་ལགས་ནི་ཨ་རིའི་ནང་ཕོ་མོ་དབྱེ་བའི་ཤེས་རིག་ཐོག་ཆེད་དུ་སློབ་གཉེར་གནང་བའི་ཆེད་ལས་བ་ཞིག་ཡིན་ཞིང་འབྲེལ་ཡོད་ཆེད་མཁས་བ་ཚོས་གལ་ཏེ་བུ་མོ་དང་བུད་མེད་ཚོར་བཙན་གཡེམ་དང་བརྙས་བཅོས་རིགས་ཕོག་ཚེ་རང་ཉིད་ནས་རྒྱལ་ཁབ་དེའི་ཁྲིམས་ཐོག་ནས་ཐག་གཅོད་བྱེད་ཐབས་བྱས་ཏེ་ནག་ཉེས་བསགས་མཁན་ལ་ཁྲིམས་ཆད་བཅད་པ་ཡིན་ན་སྤྱི་ཚོགས་ཁྲོད་གནད་དོན་དེ་རིགས་འགོག་ཐབས་སུ་གྲུབ་འབྲས་ཐོན་རྒྱུ་ཡིན་པར་ངོས་འཛིན་བྱེད་བཞིན་ཡོད་པ་རེད། ཡང་བསྟན་འཛིན་ཚེ་བརྟན་ལགས་ཀྱིས། དཀའ་ངལ་གང་འཕྲད་ཅིག་ཡིན་པ་ཡིན་ནས་ད་ཞུ་གཏུག་བྱེད་ས་རུ་ད་ང་ཚོ་ལས་ཁུངས་ཁག་དང་དེ་འདྲ་ག་བ་ཡིན་ནས་བཅར་ཆོག་ཆོག་ཅིག་ཡོད་རང་ཡིན་པ་ཡིན་དུས་ད་དེ་འདྲ་དཀའ་ངལ་ཅིག་སླེབས་པ་ཡིན་ན་ཨ་ནི་མཐུན་རྐྱེན་སྦྱར་མཁན་དང་རོགས་པ་བྱེད་མཁན་དེ་ཚོ་ཁོ་རང་ཚོ་ག་གམ་གོ་རྟོགས་ཡོད་རེད་ཡོད་མ་རེད་ཁོ་རང་ཚོ་གམ་ཚོར་བ་རྣོན་པོ་ཡོད་རེད་ཡོད་མ་རེད་དེ་ཁྱད་པར་དཔེ་ཆེན་པོ་རུ་ཅིག་ཆགས་ཀྱི་འདུག་ར་ཁ་ཅིག་ན་ན་དེ་འདྲའི་གནད་དོན་བྱུང་ས་མི་སྒང་ལ་ལྟ་སྟངས་དེ་དཔེ་ཁག་ཁག་ཅིག་ཡོད་པ་ཡིན་དུས་ནི་དེ་ག་ལ་ངོ་ཚ་ཡ་དང་དེ་འདྲའི་གི་སྤྱི་ཚོགས་ཀྱི་འདི་ལྟ་སྟངས་ཅིག་ཡིན་པ་ཡིན་དུས་དེ་འདྲའི་དཀའ་ངལ་འཕྲད་མཁན་དེ་ཚོ།
གལ་ཏེ་བུད་མེད་ཚོར་བཙན་གཡེམ་དང་བརྙས་བཅོས་རིགས་ཀྱི་གནོད་འཚེ་ཕོག་པའི་གནས་ཚུལ་བྱུང་ཚེ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པ་ལས་གཞན་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་གང་རུང་ལ་ཞུ་གཏུག་གིས་རྒྱབ་རོགས་འཚོལ་ཐབས་བྱེད་ཆོག་པ་ཞིག་ཡིན་མོད་འོན་ཀྱང་འབྲེལ་ཡོད་མཐུན་རྐྱེན་སྦྱོར་མཁན་དང་རོགས་པ་བྱེད་མཁན་ཚོར་དོན་རྐྱེན་དེ་རིགས་ཐོག་གོ་རྟོགས་གང་འདྲ་ཡོད་པ་དང་གྱོད་དོན་དེ་འདྲའི་རིགས་ལ་ཁ་ཡོད་ལག་ཡོད་ཀྱིས་མཐུན་རྐྱེན་ལེགས་པོ་སྐྲུན་ཐུབ་མིན་འགག་རྩར་ཐུག་ཡོད་སྐོར་འགྲེལ་བརྗོད་གནང་ཡོད་པ་མ་ཟད་ད་དུང་ཁོང་གིས་བཙན་གཡེམ་དང་ཁྱིམ་ཚང་ནང་ཁྱོ་གས་བཟའ་ཟླར་གཅར་རྡུང་གཏོང་བ་སོགས་རྩུབ་སྤྱོད་རིགས་ཀྱི་གྱོད་དོན་དེ་རིགས་སྤྱི་ཚོགས་ཁྲོད་དུ་ངོ་ཚ་དང་སྐྱོན་མཚང་ཞིག་ཏུ་ངོས་འཛིན་བྱེད་པ་སོགས་ཀྱི་རྐྱེན་གྱིས་མཚམས་རེར་ཡིད་ཚིམས་ཀྱི་མཐུན་རྐྱེན་མ་ཐོབ་ཚེ་གནོད་འཚེ་ཕོག་མཁན་ཚོར་ཞུ་གཏུག་གི་བློ་སྤོབས་མེད་པར་གྱུར་བ་དང་ཐ་ན་གནོད་འཚེ་ཕོག་མཁན་ལ་དཀའ་སྡུག་ཐེ་བ་ཡོང་རྒྱུའི་གནས་སྟངས་སོགས་ལ་དབྱེ་ཞིབ་བྱ་གཞིར་གྱུར་ཡོད་ཅེས་དང་ཡང་ད་ལྟའི་ཆར་ང་ཚོས་ཤུགས་སྣོན་རྒྱག་ས་དེ་གྱོད་དོན་དེ་རིགས་ལ་ཁྲིམས་ལུགས་ཀྱི་ཐོག་ནས་གོ་རྟོགས་སྤེལ་རྒྱུ་དང་ངོ་ཚ་བསམ་ནས་དཀའ་སྡུག་སྦས་གསང་མི་བྱ་རྒྱུ་བཅས་ཡིན་སྐོར་བསྟན་འཛིན་ཚེ་བརྟན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡོད། ཡང་ཚོགས་འདུའི་ཐོག་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་ཀྱིས་འདས་པའི་ལོ་ངོ་དྲུག་གི་ནང་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་ངོས་ནས་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་དང་འབྲེལ་བའི་གནད་དོན་ཐོག་ལམ་སྟོན་ཡིག་ཆ་འགྲེམས་སྤེལ་ལ་སོགས་པའི

གདོང་ལེན་བྱེད་བཞིན་གནད་དོན་ཞིག་ཆགས་ཡོད་ཅེས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བུད་མེད་སྡེ་ཚན་གྱིས་གསལ་བསྒྲགས་གནང་བཞིན་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱིས་ཉིས་སྟོང་བརྒྱད་ལོ་སྟེ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེའི་དུས་སྐབས་སུ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་གྱི་སྲིད་ཇུས་ཞེས་པའི་དོན་ཚན་བརྒྱད་ཅན་ཞིག་གསར་དུ་གཏན་འབེབས་གནང་ཡོད་ཅིང་དེའི་ནང་དུ་ད་ལྟའི་ཆར་སྤྱི་ཚོགས་དང་ཆབ་སྲིད་དཔལ་འབྱོར་སོགས་ཀྱི་ལས་གཞི་རྣམས་ཀྱི་ནང་ཞུགས་མཁན་ཁྲོད་དུ་བུད་མེད་ཀྱི་གྲངས་འབོར་ཉུང་བ་ཡོད་སྟབས་ཕོ་མོ་འདྲ་མཉམ་གྱི་སྲོལ་བཟང་ཡོད་བཞིན་པའི་ཐོག་བུད་མེད་ཀྱི་ནུས་སྟོབས་གོང་སྤེལ་གྱི་ལས་གཞི་ཞིག་བརྩམ་དགོས་པ་གལ་ཆེར་གྱུར་ཡོད་པར་ངོས་འཛིན་དང་བཅས་བུད་མེད་ཀྱི་ནུས་ཤུགས་ཚད་མཐོར་སླེབས་པ་ཡིན་ན་སྤྱི་ཚོགས་དང་དཔལ་འབྱོར་འཛུགས་སྐྲུན་སོགས་ཕྱོགས་གང་ཐད་ལ་གཟེངས་སུ་ཐོན་པའི་ཐོག་ནས་མཉམ་ཞུགས་ཀྱིས་བྱ་སྤྱོད་མཉམ་བདག་གི་ནུས་ཤུགས་ཐོན་ཐུབ་རྒྱུ་ཡིན་པ་གསལ་འདོན་བྱས་འདུག། དམིགས་འབེན་དེ་གཞིར་བཟུང་ཕྱིས་སུ་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་སུ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པ་ཞེས་པ་འདི་ཆེད་འཛུགས་གནང་བ་ཞིག་ཡིན་འདུག་ཡང་གོང་ཞུས་བུད་མེད་ཀྱི་ནུས་སྟོབས་གོང་སྤེལ་གཏོང་ཕྱོགས་ཀྱི་བགྲོ་གླེང་ཚོགས་འདུ་དེའི་ཐོག་བོད་མིའི་ཁྲིམས་ལུགས་རིག་པའི་མཐུན་ཚོགས་ཀྱི་ཁྲིམས་རྩོད་པ་བསྟན་འཛིན་སྒྲོན་དཀར་ལགས་ཀྱིས་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་སོགས་ཀྱི་གོ་རྟོགས་ལས་འགུལ་དེ་ནི་ཐོག་མ་སོ་སོའི་ཁྱིམ་ཚང་ནས་འགོ་བཙུགས་ཏེ་མ་འོངས་པར་རྩུབ་སྤྱོད་དང་འབྲེལ་བའི་གནས་ཚུལ་རིགས་འཕྲད་སྐབས་ཁ་གསང་པོའི་ཐོག་ནས་བཤད་ཐུབ་པ་ཞིག་བཟོ་དགོས་རྒྱུ་ཚང་མར་འགན་ཡོད་ཅེས་གསུངས་འདུག་གོང་ཞུས་ཚོགས་འདུ་དེ་ནི་ཨ་མི་རི་ཀའི USAID ཞེས་པའི་རོགས་ཚོགས་དང་རྒྱལ་ཡོངས་དམངས་གཙོ་བསྟི་གནས་ཁང་གཉིས་ཀྱི་མཐུན་འགྱུར་འོག་གོ་སྒྲིག་གནང་བ་ཞིག་ཡིན་པ་དང་རོགས་ཚོགས་འདི་དག་གིས་བཙན་བྱོལ་བོད་མིའི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་གྱི་ལས་གཞིའི་ཐོག་མཐུན་རྐྱེན་སྦྱོར་གྱི་ཡོད་འདུག། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་བསྲིང་བྱས་ཟིན་པ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།
གསན་མཁན་རྣམ་པ་ཚོ་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།